གྲངས་ཅན་དེ་བྱེད་གྲངས་ཅན་ཁྱོད་རང་གི་ལུགས་ལ་ཉེས་པ་དེ་མེད་པ་ཐེག་མ་རེད། གར་ཚེ་སོགས་ཀུན་སྐྱེད་བྱེད་ཀྱི་རང་བཞིན་ལས་ཐ་དད་པའི་སྐྱེད་བྱེད་ཅིག་ཁས་བླངས་ན། དེ་ནི་རྒྱུ་ཡིན་མིན་ཐམས་ཅད་ཀྱིས་འབྲས་བུ་ཡིན་མིན་ཐམས་ཅད་ཀྱི་འབྲས་བུ་གང་ག་ལ་སྐྱེ་དགོས་པ་རེད། དེ་སྐྱོན་ཡོད་ཙང་སྐྱེད་བྱེད་ཁོ་རང་བཞིན་ལས་ཐ་དད་པ་ཅན་སྐྱེད་བྱེད་ཀུན་ཁས་ལེན་གྱི་མེད་བྱས་ཙང་ས་བོན་དང། ས་བོན་དང་མྱུ་གུ་གཉིས་མོ་དེ་ཨ་ལས་ས་བོན་དང་མྱུ་གུ་གཉིས་མོ་དེ་ས་བོན་དང་མྱུ་གུ་གཉིས་མོ་དེ་རང་བཞིན་གཅིག་པ་ཁས་ལེན་དགོས་པ་དེ་ཐུག་ས་དེ་ཐུག་གི་འདུག་སུ་ཡོང་བ། འོག་ཏུ་བྱས། མ་གཞི་དེ་ཡ་རབས་རྒྱུའི་གནས་སྐབས་ལ་བྱས་ཡ་རབས་སྟོད་གོས་དེ་རུ་ཡོད་པ། རྒྱུའི་གནས་སྐབས་སུ་ཁོ་རང་གི་ཁོ་རང་གི་རྒྱུ་དཔེར་ན་མྱུ་གུའི་རྒྱུའི་གནས་སྐབས་སུ་ད་དེ་དབུ་མ་འདི་ལ་ཟེར་དང་མྱུ་གུའི་རྒྱུའི་གནས་སྐབས་སུ། འོ། ས་བོན་གྱི་སྟེང་དུ་མྱུ་གུ་སྐྱེད་བྱེད་ཀྱི་ནུས་པ་མེད་ན། རྒྱུའི་གནས་སྐབས་སུ་མེད་པ་ཅིག་ལ་ནུས་པ་མེད་པ་ཅིག་ལ་དེ་ནི་ནམ་རྒྱུན་ག་ལ་ཡང་སྐྱེད་ཐུབ་ཀྱི་རེད་དེ་སྐྱེད་མར་སྤྱིར་བཏང་ཤེས་བྱ་ལ་མེད་པ་ཅིག་ག་ནས་སྐྱེད་ཐུབ་ཀྱི་མི་འདུག་བ། རྒྱུའི་གནས་སྐབས་སུ་ཁོ་སྐྱེད་པའི་ནུས་པ་མེད་པ་ཅིག་ག་འདྲ་ཞིག་སྐྱེད་ཀྱི་རེད་ཟེར་སྐྱོན་བཏང་ས་དེ་བཏང་ཡོང་གི་འདུག་བ། བྱས་ཙང་རྒྱུའི་གནས་སྐབས་སུ་མི་གསལ་བའི་ཚུལ་དུ་ཡོད་ཟེར། མི་གསལ་བའི་ཚུལ་དུ་ཡོད་ཙང་དེ་འདྲ་བ་དེ་ནུས་པའི་ངོར་གནས་དེར་ནུས་པའི་ངོར་གནས་ཡིན་ཚེ་ཕལ་ཆེར་སྤྱི་གཙོ་བོ་རེད། ནུས་པའི་ངོར་གནས་མཁན་ངོ་ཐ་དད་རེད། སྤྱི་གཙོ་བོ་ཁོ་ལ་ཁྱད་ཆོས་གསུམ་ལྡན། ནུས་པའི་ངོར་ག་དུས་ཡིན་ན་མངོན་དུ་མི་འགྱུར་བའི་ནུས་པའི་གནས་སྐབས་ལ་བཞག་ཡོང་གི་འདུག་བ། ག་རེ་རྡུལ་མུན་སྙིང་སྟོབས་གསུམ་གྱི་ཁྱད་ཆོས་དང་ལྡན་མཁན་ནུས་པའི་ངོར་གནས་མཁན་བཞག་གི་འདུག་བ། བྱས་ཙང་ཁོ་ལ་ག་རེ་ཞིག་མིང་གཅིག་བཏགས་ཡོང་དུས་མི་གསལ་བ་ཡིན་ན་ཅིང་ཟེར་གི་འདུག་བ། མི་གསལ་བ་ཟེར་གི་འདུག་བ། གྲངས་ཅན་ཁྱོད་རང་གི་ལུགས་ལ་ཉེས་པ་དེ་མི་ཡོང་བ་དང་གཙོ་བོའི་རང་བཞིན་དུ་ཁྱད་པར་མེད་ན་ཡང་སྲིད་དེ། གྲངས་ཅན་ཁྱོད་རང་གི་ལུགས་ལ་ཉེས་པ་དེ་དག་ཇི་ལྟར་དམིགས། མེད་པ་ཇི་ལྟར་ཐ་དད་མེད་པའི་གཙོ་བོའི་རང་བཞིན་དུ་ཁྱད་པར་མེད་ན་ཡང་ས་མྱུག་གཉིས་མོ་དེ་ནི། འོ་སྤྱི་གཙོ་བོའི་ངང་དུ་ཐ་དད་མེད་པའི་རང་བཞིན་དུ་ཁྱད་པར་མེད་ན་ཡང་རྒྱུ་ཐམས་ཅད་ནི་རྒྱུ་མ་ཡིན་མིན་ཐམས་ཅད་འབྲས་བུ་ཀུན་གྱི་སྐྱེད་བྱེད་དུ་མི་འགྲིག་ག་རེ་ཟེར་ན་ཁྱོད་རང་ཚོའི་དེ་གར་དུ་མིན་པར་ཐལ། དེ་ལྟ་ན་ཡང་གནས་སྐབས་རྒྱུ་འབྲས།

ད་དེ་ཐ་དད་དུ་ཁྱད་པར་མེད་ན་རྩ་ནང་ཕན་ཚུན་མེད་ཚུལ་རྗེས་སུ་མི་འགྲོ་བར་ད་དེ་ད་དེ་འབྲེལ་མེད་དོན་གཞན། ཡིན་ན་ཡང་རྒྱུ་ཐམས་ཅད་འབྲས་བུ་ཀུན་གྱི་སྒྲུབ་བྱེད་མིན་པར་ཐལ་ཟེར། འོ་རྒྱུ། ག་རེ་འོ་རྒྱུ་ཡིན་མིན་ཐམས་ཅད་འབྲས་བུ་ཁོ་སྐྱེད་བྱེད་ཀྱི་རྒྱུ། འོ་སྒྲུབ་བྱེད་ཟེར་དུས་སྒྲུབ་བྱེད་རྒྱུ་སྐྱེད་བྱེད་མ་ཡིན་པར་ཐལ་དེ་ལྟ་ནའང། འོ་རྒྱུ་འབྲས་ཀྱི། རྣམ་དབྱེ་སོ་སོར་ངེས་པའི་ཕྱིར། ཁྱབ་པ་རིགས་མཚུངས་ལ། ཏག་ཏག་འགྲོ་དགོས་རེད་པ། རྒྱུ་འབྲས་ཀྱི་རྣམ་དབྱེ་སོ་སོར་བཞག་རྒྱུ་ཡོད་གཅིག་ལ་སྐྱེད་བྱེད་ཀྱི་ནུས་པ་ཡོད་མཁན་དེ་ཁོའི་རྒྱུ་དང། འོ་དེ་ཚུར་སྣང་དེ་འབྲས་བུ་བྱས་ནས་རྒྱུ་འབྲས་ཀྱི་རྣམ་དབྱེ་བཞག་རྒྱུ་ཡོད་བར་སྣང་དེ་ཐ་དད་རང་བཞིན་ཐ་དད་པ་ཙམ་ཡིན་ན་ཡང་ཁོ་ལ་སྐྱེད་པའི་ནུས་པ་མེད་པ་ཡིན་ན་དེ་ནི་ཁོའི་རྒྱུ་ལ་འགྲོ་གི་མ་རེད་རང་བཞིན་ཐ་དད་པ་ཡིན་པ་ཙམ་ལ། དཔེར་ན་ས་བོན་ལས་རང་བཞིན་ཐ་དད་པ་ཡིན་པ་ཙམ་གྱིས་ད་ནི་འོ་མྱུ་གུ་སྐྱེད་བྱེད་འོ་ཡི་ད་ཐལ་བའི་ཐལ་བ་དེ་མེད་ཟེར་བ་འདུག་ཡང་ཐག་ཆོད་སྔ་མ་ལ་བྱས་ནས་གསལ་བ་རང་མཚན་རྣམས་རྫས་ཐ་དད་ནའང། དངོས་པོ་ཡི་ཆོས་ཀྱི་རྒྱུ་འགའ་ཞིག་འབྲས་བུ་འགའ་ཞིག་གི་བྱེད་པ་པོར་འགྱུར་བའི་ཕྱིར་རོ། ད་ཕྱོགས་སྔ་མ་ལ་བྱེད་ད་ཕྱོགས་སྔ་མ་ལ་འདི་སྐད་ཅེས་འགྲོ་གི་མི་འདུག་མི་འགྲོ་བ་ག་རེ་རེད་ཟེར་ན་གསལ་བ་རང་མཚན་རྣམས་ནང་ཕན་ཚུན་རྫས་ཐ་དད་ཡིན་ན་ཡང། དངོས་པོ་ཡི་ཆོས་ཉིད་ཀྱིས་ཟེར་དོན་ཁོ་རང་རང་ལ་འདུ་བདེ་རེད་ཁོ་རང་རང་ལ་སྐྱེད་བྱེད་ཀྱི་རྒྱུ་གོ་ཡོད་དཔེར་ན་ས་བོན་དང། ཆུ་ལུད་གཉིས་མོ་དེ་རང་བཞིན་ཐ་དད་རེད། ཡིན་ན་ཡང། ས་བོན་སྐྱེ་བ་ཁོ་ཁོ་རང་གི་ཆོས་ཉིད་རེད།

འོ་བྱེད་པ་པོ་ལ་འཐད་པའི་ཕྱིར་རོ། རང་བཞིན་དང། ཕར་འཕངས་བཏང་གི་བར་བ་ཁུ་ཡུ་ག་རེ་རེད་ཟེར་ན། སྤྱིར་གཙོ་བོའི་ངང་དུ་རང་བཞིན་གཅིག་པ་གཅིག་མ་བྱུང་ན། ནུས་པའི་གནས་སྐབས་ལ། རྒྱུའི་གནས་སྐབས་ལ་ཁོ་ལ་སྐྱེད་བྱེད་ཀྱི་ནུས་པ་མེད་མཁན་གཅིག་སྐྱེས་ཟེར་དགོས་བྱེད་ཀྱི་རེད། གཞན་དག། ས་བོན་དེ་དང་མྱུ་གུ་གཉིས་མོ་དེ། རང་བཞིན་གཅིག་པ་ཡིན་སྤྱིར་གཙོ་བོའི་ངང་དུ་རང་བཞིན་གཅིག་པ་ཡིན་ལབ་པ་རེད་བ། དེ་ཡིན་ན། སྤྱིར་གཙོ་བོ་དེ་རང་བཞིན་གཅིག་པ་ཡིན་ན་ད། ཆུ་ལུད་དུས་ཚོད།

ཁོ་ཆུ་ལུད་ཀྱི་སྟེང་དུ་མེད་ཟེར་སྐོར་སྨྲས་ན་ཆུ་ལུད་དེ་ནི་ས་བོན་སྐྱེད་བྱེད་དུ་མ་ཡིན་ཟེར་དགོས་རེད། རང་བཞིན་ཐ་དད་ཡིན་པའི་ཕྱིར་ཟེར། འོ་ད་ཁོ་ལ་འོ་ན་ཁྱོད་རང་ལ་ཡང་ད་ག་རེད་ཟེར་ནས་ད་ང་བཏང་ས་ད་ག་རང་བཏང་གི་ཟེར་འདུག་ཆུ་ལུད་དེ་ཆོས་ཅན་མྱུ་གུ་སྐྱེད་བྱེད་མ་ཡིན་པར་ཐལ་ས་བོན་ལས་རང་བཞིན་ཐ་དད་ཡིན་པའི་ཕྱིར་དེ་ཏག་ཏག་འགྲོ་གི་རེད་བ། འོ་རང་ལུགས་ལ་རང་བཞིན་ཐ་དད་ཡིན་པ་ཙམ་གྱིས་སྐྱེད་བྱེད་མ་ཡིན་དགོས་མ་རེད་ཁྱོད་རང་ལ་དགོས་པ་ག་རེ་རེད་ཟེར་ན་ཁྱོད་རང་ཁོ་སྐྱེད་བྱེད་ཁོ་ལ་ཁོའི་རང་བཞིན་གཅིག་དགོས་ཀྱི་འདུག་མ་གཏོགས་ཁོ་སྐྱེད་བྱེད་ལ་ཁོའི་རང་བཞིན་མ་ཡིན་མཁན་གཅིག་ཁོ་སྐྱེད་བྱེད་ཡིན་ཟེར་ན་འགྲིག་གི་མི་འདུག་ཟེར་ལབ་སོང་ང་ཟེར་དེ་ལབ་དུས་ད་ཆུ་ལུད་ལ་དེ་ཡི་དོན་གྱིས་ཡོང་གོ་རེད་ཟེར་ཡོད་ཨ་ཡིན་པ་རེད་བ་འོ་འདུག་ཟེར་ད་རང་ལུགས་ལ་ག་རེ་རེད་ཟེར་ན་ཁོ་གཉིས་གཉིས་པོ་རང་བཞིན་ཐ་དད་ཡིན་ན་ཡང། ས་བོན་དང་ཆུ་ལུད་གཉིས་མོ་དེ་རང་བཞིན་ཐ་དད་ཡིན་ན་ཡང་ཆུ་ལུད་ཀྱི་སྟེང་དུ་ཁོ་རང་རང་གྲུབ་ཙམ་ཉིད་ནས་མྱུ་གུ་སྐྱེད་བྱེད་ཀྱི་ནུས་པ་གཅིག་ཁོ་རང་ཆོས་ཉིད་ཀྱིས་ཟེར་ཁོ་རང་བསྡད་འདུག་བ་དངོས་པོའི་དངོས་པོ་ཡི་ཆོས་ཉིད་ཀྱིས་ཟེར་བའི་དངོས་པོ་ཡི་ཆོས་ཉིད་ཟེར་དེ་ལ་བྱེ་བྲག་སྦྱར་འདུག་བ།